ཡོད་ཀྱང་རབ་བྱུང་ལ་བརྟེན་ནས་སྦྱིན་པ་མང་པོ་གཏོང་བ་དེ་ཕན་ཡོན་བརྗོད་གི་མེད་ཟེར་དགེ་བའི་བཤེས་གཉེན་ཤ་ར་བ་དེས་དེ་ཕན་ཡོན་དེ་སྐད་ཆ་བཤད་གི་མེད་ཟེར་ཕན་ཡོན་དེ་ཆོ་འཕྲུལ་ཕྱི་མ་དུ་མེད་པའི་རིག་པ་བཟུང་བའི་ཉེས་དམིགས་བཤད་པ་ཡིན་ཟེར་ཏེ་ཁྱེད་རང་ནི་དེ་འདྲ་ཤ་ཐང་ཐང་བྱས་ནས་རང་གི་བསླབ་པ་དེ་ཁྱད་དུ་གསོད་བྱས་ནས་སྒྲུབ་ག་འགྲོ་བ་དེ་ཉེས་དམིགས་ཆེན་པོ་ཞིག་ར་རེད།

སྲོག་ཆགས་ཆུ་རྒྱུ་བ་འདོད་པ་ལྟ་བུ་ནི་ལག་པ་དགུ་ཙམ་ལས་མི་འགོ་བར་བྱ་ལྷག་བ་ཡོད། རླུང་སྦྱོང་གི་མྱོང་ལས་ཡི་དཀར་གྱི་བཏུང་བ་སྨིན་པ་རྣོ་ལྕོག་འབྱིན་པའི་མྱོང་ལས་ཡིན། ཕ་བཏུང་བ་སྨིན་པ་ཚང་མ་ཐང་ཆེན་འབྱིན་པའི་མྱོང་ལས་ཡིན། གཙོ་བོ་ནི། འབྱིན་པའི་ཕ་ཆེ་ཞེས་པ་སྤྱོད་འཇུག་ལས་སྐྱེས་ཏེ་འགྲོ་བ་དབུལ་བོ་བས་འབྱིན་པའི་ཕ་རོལ་ཆེ་ཡིན་ན་ད་ལྟ་འགྲོ་ཁྲེལ་ཡོད་ན་སྔོན་སྤྱོད་པ་ཇི་ལྟར་ཕ་རོལ་ཆེ་ཞེས་པ་ལྟར་སེམས་ཅན་དབུལ་བ་བོར་བ་ཙོང་ཞིག་མེད་ཅེས། སེར་སྣ་མེད་པ་ཙོང་ཉྭ་རང་འདྲ་ཁྱོད་ལ་ཡང་ཡོད་པས་དེ་ནི་དེ་ཙོང་ཞིག་མེད་པ་སྤྱོད་འཇུག་ལས་ལྡོག་པ་ཙོང་ཅི་འདྲེས་བྱས་ཏེ། སྤྱི་བོ་བསྐོན་ལ་སྟོང་གསལ་གྱི་དགྱེས་པའི་ཕ་རོལ་ཕྱིན་སོགས་ནི་དེ་ལྟར་དེར་ནི་སེམས་ཉིད་དོ་ཞེས་གསུངས་པ་ལྟར། ཞེས་པ་སོགས་ཚང་མ་གཏོང་བ་དེ་ཡོང་མ་རེད། ཚུལ་མ་ལ་སོགས་བརྗོད་པ་ལ་བགྲོད་པའི་ཐོག་མར་འགྱུར་བར་མཛད་གསུང་བར། བགྲོད་པའི་ཐོག་མར་བསྒོམ་པར་མཛད། ཚུལ་མ་ལ་སོགས་བརྗོད་པ་ལའང་ཟེར་བས་དཔེར་ན་ང་རང་ཚོ་ཟས་ཁམ་ཆུ་ཚང་བརྗེད་པ་ལ་ཡང་དེ་ནས་སེར་སྣ་མ་སྐྱེས་བས་ཀྱང་ནི་དེ་ལ་གོང་རུ་སྤྱོད་ཅིག། ཡང་ནི་ཕྱི་རུ་ཕྱི་རུ་ཕྱི་རུ་གཏོང་པ་ཡིན་ན་ནང་བཞིན་ཟིན་ན་རང་གི་ལུས་གཏོང་བ་ལ་ཡང། འཕང་སེར་ཁྱོད་ནི་མེད་པར་བྱེད་དང། སྡུག་བསྔལ་ཁྱོན་ནས་མེད་པ་བྱས་གཏོང་ཐུབ་པ་ཅིག་ཡོང་གི་རེད། དང་པོ་ཉིད་ནས་རང་གི་ལུས་ལ་སོགས་པ་དེ་ཚོ་གཏོང་དགོས་རེད་ཟེར་བྱས་གཏོང་པ་ཡིན་ན་ནི་དེ་ལ་ཡང་ནི་དགོས་པ་ལས་ཆེ་དགག་བྱ་ཆེར་བྱེད་ཅིག་ནི་གཏོང་མི་རུང་བ་རེད། སྙིང་རྗེའི་བསམ་པ་མ་དག་པར་ལུས་དེ་གཏོང་བར་མི་བྱའོ་ཟེར་དུས་སྙིང་རྗེའི་བསམ་པ་མ་དག་པར་ལུས་དེ་གཏོང་བར་མི་བྱའོ་ཟེར་དུས་སྙིང་རྗེའི་བསམ་པ་དག་པའི་ཚད་དེ་ལྷག་བསམ་དག་པའི་སེམས་བསྐྱེད་ཐོབ་པའི་སྐབས་དེ་ལ་བཞག་གི་རེད་བ། ལྷག་བསམ་དག་པའི་སེམས་བསྐྱེད་ཐོབ་ཚར་ཙ་ན་ནི་ལུས་ལ་ཕངས་སེམས་མེད་པ་བྱས་ནི་གཏོང་ན་ཡང། དེ་ལ་དགག་བྱ་ག་གེ་མེད་པ་རེད། དེ་མ་ཐོབ་ཀྱི་བར་དུ་ལས་དང་པོ་བ་རྣམས་ཀྱི་ལུས་ལོངས་སྤྱོད། སྲོག་ལ་སོགས་པ་སོགས་གཏོང་དགོས་རེད་ཟེར་ཚང་མ་གཏོང་པ་ཡིན་ན་དེ་ལ་དགག་བྱ་ཆེན་པོ་ཡོང་གི་ཡོད་རེད་སེར་སྣ་ལ་སོགས་པ་དེ་ཚོ་སྐྱེས་པ་དང། ཡང་ན་ནི་རང་གིས་གཏོང་གིན་གཏོང་གིན་ལ་ཧ་མ་འཕགས་པ་ཤཱ་རིའི་བུ་ལ་ཕྱག་གཡས་པ་དེ་གཏོང། ནས་ཕྱག་གཡས་པ་གཏོང་ཚར་དུས་ད་ལྟ་གཡོན་པ་སློང་ག་ཡོང་དུས་སེམས་ཅན་མ་རུངས་པ་དེ་ལྟ་བུ་ང། བྱ་བ། ཁོ་གྱིས་ལས་ཀ་དེ་བྱེད་ཐུབ་མི་འདུག་བསམ་བསམ་པ་དྲན་བྱུང་ནས་ནི། བྱང་ཆུབ་ཀྱི་སེམས་བཏང་བ་ཡིན་ས་རེད་བ།

ད་རང་གི་ངོས་ནས་སེར་སྣ་ལ་སོགས་པ་ཀུན། གང་གིས་མ་བསླད་པ། ཀུན་འཛིན་དྲི་མ་གང་ཡང་མ་བསླད་པ་བྱས་ཀྱི་ནི་སེར་སྣ་ཀུན་འཛིན་གྱིས་མ་བསླད་པ་བྱས་ནི་ལུས་ལོངས་སྤྱོད་དུས་གསུམ་དགེ་རྩ་དང་བཅས་པ་ཕངས་པ་མེད་པར་བྱས་རྣམ་སྨིན་གྱི་འབྲས་བུ་ལ་ཡང་རེ་བ་མེད་པར་བྱས་ནས་ལྟོས་མེད་གཏོང་བ་དེ་ཟེར་གྱི་ཡོད་རེད་དང། འོ་དེ་ལ་དེ་ནི་སྦྱིན་པའི་ཕ་རོལ་ཏུ་ཕྱིན་པ། དེས་ན་སྤྲང་པོ་སློང་བ་ཚོ་ལ་ཡང་གང་ཐུབ་ཀྱིས། སྤྲང་པོ་སློང་བ་ཚོ་ལ་ཟེར། དཔེར་ན་སྤྲང་པོ་ཅིག་སློང་ག་ཡོང་བ་ཚོ་ལ་ཡང་དེ་ནི་གང་ཐུབ་ཐུབ་བྱས་ནི་ཕར་སྦྱིན་གང་ཐུབ། ཡང་སྦྱིན་རྒྱུ་ཡི་རྫས་མེད་བཞིན་དུ་ལོག་འཚོས་བསྒྲུབས་ནས་སྟེར་བ་མི་རུང་ཟེར། སོ་སོ་ལ་སྦྱིན་པ་གཏོང་ཡ་མེད་ཟེར་ན་ཡང་ལོག་འཚོ་སྒྲུབ་ག་འགྲོ་ཡང་གཞན་ལ་སྟེར་དགོས་ཟེར། དེ་འདྲ་བྱས་ན་ཡང་ཕན་ཐོགས་པོ་མ་རེད་ཟེར། སྤྱིར་ཕར་ཕྱིན་དང་པོ་གསུམ་ནི་ཁྱིམ་པའི་ལག་ལེན་གྱི་གཙོ་བོ་ཡིན་ཏེ་སྦྱིན་སོགས་ཆོས་གསུམ་དེ་དག་ཕལ་མོ་ཆེར་བདེ་བར་གཤེགས་པས་ཁྱིམ་པ་རྣམས་ལ་བསྔགས་ཞེས་སོགས་གཏོང་ཚུལ་མི་རུང་བ་ལོས་མི་རུང་བ་རེད་ཟེར། ད་ལྟ་མང་སྐོང་པའི་ལུས་གཏོང་བར་མི་བྱ་ཞེས་ཟེར། ཕྱིས་ནས་སྤྱོད་འཇུག་ལས་གསུངས་པ་ལྟར་ཚོད་མ་གཏོང་བ་བཙོང་ལས་དཀའ་བ་མེད་པར་སྦྱོང་ཚེ་གཏོང་ཆོག་བྱ། ལུས་དེ་ག་དུས་གཏོང་དགོས་རུང་ཟེར་ན་ལུས་གཏོང་བ་ལ་བས་ནི་འཕང་སེལ་ཆོས་ནི་མེད་པ། ནང་ཚགས་ལ་བསུ་བ་ཆོས་ནི་མེད་པ་བྱས་ནས་ནི། དགའ་བའི་སྒོ་ནས་གཞན་ལ་གཏོང་ཐུབ་པ་དེ་འདྲ་བྱུང་སོང་ན་དེའི་སྐབས་ལ་གཏོང་དགོས་རེད། བརྗེད་དུ་མི་རུང་བ་ནི་རྗེས་དཔག་པ་རང་ལྗོངས་ཀྱིས་རང་གི་ཆུ་ཁོལ་རྣོ་སོང་སུ་འབྱིན་པ་དང་རང་ལྗོངས་ལ་ཕྱིར་འཕྲོ་ཁ་གསལ་དང་བྱ། རྗེས་དཔག་པོའི་ངོས་ནས་ཆ་རྐྱེན་ཡིན་ན། རང་གི་ཆུ་ཁོལ་རྣོ་སོང་དུ་འབྱིན་མི་རུང་བ་དངོས་པོ་དེ་རེད། ཡུལ་གཅིག་པུ་ནས་བཤད་པའི་ཡིན་ན། ཕྱིར་འཕྲོ་ཁ་གསལ་སྤོང་མཁན་དེ་ཚོ་ལ་ཕྱིར་འཕྲོ་ཁ་གསལ་བགྱིས་པ་དེ་སྦྱིན་པ་མང་རེད་ཁོ་ལ་གནོད་བྱེད་རེད། གྲང་ཟས་སོགས་བཙོང་དྲག་ཆེ་ལ་དགུ་བཙོང་སོགས་མི་བཙོང་བ་དང་བྱ། གྲང་ཟས་དེ་འདྲ་ལ་འགོག་པ་དང་བཙོང་ལ་སོགས་པ་དང་གྲང་ཟས་གཙང་དྲག་ལ་དགག་དབྱེ་ས་གཙོ་ཕལ་རེ་དེ་སྟེར་གྱི་མེད་རེད།

ཅེས་བགྱིས་པར་མི་བྱ། འོག་ཏུ་ཚུར་ལ་སྦྱིན་པ་གཏོང་རྒྱུ་ཡོད་མ་རེད། སྦྱིན་པ་བྱེད་པར་འབྲས་བུ་མེད་དོ་སྙམ་པའི་ལོག་ལྟ་དང། འགྲོ་བ་གཅིག་གི་ཆེད་དུ་སེམས་ཅན་གཞན་མང་པོ་ཡལ་བར་རྟོགས་ནས་དེ་གཅིག་པུ་སྤྱོད་པ་ལྟ་བུ་དོན་ཆུང་དང། ཁྱོད་ཀྱིས་ཁྱོད་ཀྱི་ལྟ་བུ་བརྟག་གཉིས་དང་གཉིས་མེད་དང་འགྲན་འདོད་དང་མཁྱེན་གསལ་དང་གྲགས་འདོད་དང་ཞུམ་པ་དང་རྒྱུ་བསལ་ཕྱོགས་རིས་སམ་གྱིས་མ་གོས་པ་ལོག་ལྟ་དེ་དག་ཡོང་དུ་སྦྱིན་པ་གཏོང་རྒྱུ་ཡོད་མ་རེད་གསུངས་ཡོད་གཞན་ཡང་ལྷོ་སྟོད་ལས་ལུས་སྟོང་གསལ་སྤེལ་བ་དང་དུ་ལ་མ་ཕོག་གི་བར་དུ་དགེ་སྐྱེས་ལས།

སྟོང་ཟག་གི་ཡུལ་དེ་དང་རྟོགས་བྱ་གྱི་དངོས་པོ་དང། སྟོང་བ་པོ་རང་ཉིད་ཀྱི་ཆ་ནས་མི་རུང་བ་དེ་འདྲ་མ་ཡིན་པར་རུང་བ་སྐྱོན་བཅུ། སྟོང་ཟག་གི་ཡུལ་དེ་དེ་སྟོང་ཆོས་པ་ཡིན་པ། ད་གི་དཔེར་ན། འཆི་བར་འདོད་མཁན་དེ་ཚོ་ལ་དོ་བརྟས་པ་དང་མཚོན་ཆ་བརྗེས་པ་ལ་སོགས་པ་བྱས་པ་ཡིན་ན་ཁོ་སྟོང་མི་རུང་བ་དེ་འདྲ་མ་ཡིན་པར་དེ་ནི་དག་པ་ཡིན་པ། དཔེ་བ་སེམས་ཉིད་དེ་སྟོང་ཟག་བཟུང་ན་དེ་ལ་ཡེ་རག་དགོངས་ཀྱི་ནི། ཡེ་རག་དགོངས་ནི་གོང་ནས་གོང་འཕེལ་དུ་གྱུར་ཅེས་པ་སོགས་སྟོང་གསུམ་དག་པའི་གཞི་བསྲེས་ཏེ། སྦྱིན་པ་ལ་ཡང་དག་ནོར་གྱི་རྒྱ་རྒྱུད་ཡོད་པ་ཚུལ་ཁྲིམས་ལ་ཡང་རྒྱ་རྒྱུད་ཡོད་པ། ངའི་དག་ནི་བཟོད་པ་དང་བརྩོན་འགྲུས་དང་གསང་སྟེ་དང་ཤེས་རབ་ལ་སོགས་པ་ཚང་མ་ཐམས་ཅད་ལ་སྟོང་གསུམ་དག་པས་བཞི་རེ་བཞི་རེ་བཅས་བྱས་ནས་བརྒྱ་བྱིན་པ། དེ། ལྷོ་སྟོད་ལས་གསུངས་པར་བ་རྒྱ་སེ་ཞི་བ་ལགས་ཀྱིས་ལྷོ་སྟོད་ལས་གསུངས་པར་བ། དེ་ལྟར་བཞི་བཞི་གསུངས་པ་ལྟར་ལྷོ་སྒོ་བོ་བརྙེས་པ་ཚུལ་ཁྲིམས་ཀྱི་ཕ་ཆོས་ཀྱི་ཉམས་ལེན་ནི་སྐྱོན་བརྗོད་ལས་སྤོང་བའི་སེམས་ནི་ཐོབ་པ་ལས་ཚུལ་ཁྲིམས་ཕ་རོལ་ཕྱིན་པར་བྱེད་ཤེས་པ་བཞི། གཞན་ལ་གནོད་པ་བཞི་དང་བཅས་པ་ལས་ཡིད་བློ་ནི་སྤོང་བའི་སེལ་ལ་བྱེད་ཀྱིས། དེ་ལ་དགོངས་པ་གོང་དུ། ཡོངས་སུ་རྫོགས་པའི་ཚུལ་ཁྲིམས་ཀྱི་ཕ་རོལ་ཏུ་ཕྱིན་པར་འགྱུར་བ་ཡི་ཚུལ་ཁྲིམས་ལ་སོང་ལས།

ཉེས་སྐྱོན་འདོན་པའི་ཚུལ་ཁྲིམས་ཡིན་པ་ཡིན་ན་ནི། ཀྱང་སྲིད་ཀྱི་སྡོམ་པ། ཉེས་སྐྱོན་འདོན་པའི་ཚུལ་ཁྲིམས་ཀྱི་ཀྱང་སྲིད་ཀྱི་སྡོམ་པར་རེ་དགོས་པ། དེ་ཡིན་ན་ནི། སྲོག་གཅོད་སྲིད་ཚུལ་ཡི་བར་དུ་ལྡོག་པ་མ་རུ་གོ། ག་རེ་སོན་ཀྱང་ཆོས་མ་མཐོང་གྱི་བར་དུ་སྡོམ་པ་ཡི་དགོས་པ། སྲོག་ཐར་གྱི་སྡོམ་པ་ཡིན་ན་དགེ་སློང་ཚེ་འཕོ་བ་དེ་ཡིས་ན་སྟོང་འགྲོ་དགོས་པ། སྟོང་འགྲོ་ཡིས་ན་ནི་དེ་ག་རེ་བྱེད་དགོས་རེ་ཟེར་ན་རྗེས་རིམ་བྱེད་དེ་བཞག་རེ་བ། ལྕགས་གསོལ་བ་གི་ལྕགས་མི་ཏྲ་སྟོང་པ་དེ་ཡིས་ན་ལྕགས་གོང་མེ་འབར་བ་དེ་ཡིས་ན་ལྕགས་དང་མེ་གཉིས་པོ་དེ་ངོ་བོ་གཅིག་རེ་ཟེར་དེ་ཡིས་ན། ནི་ཡི་མ་པའི་ཚ་བ་དེ་དང་ཁ་བྲལ་ཚ་ཟེར་ན།

བཅུ་གཅིག་པོ་དེ་ང་ཚོ་ལམ་རིམ་ཆེན་པོ་ནང་ལ། སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་དེ་བྱང་ས་ལས་བཤད་པས་བྱང་ས་ལས་བཤད་པའི་དོན་བྱ་བ་བཅུ་གཅིག་གི་སྒོ་ནས་བཤད་དོ། བྱས་ཏོ་ཟེར་གྱི་འདུག་མ་དོན་བྱ་བ་བཅུ་གཅིག་ཟེར་དེ་ལམ་རིམ་ཆེན་པོ་ནང་རེ་རེ་ནས་བགྲངས་ཡོད་མ་རེད་བ། འོ་དེ་མ་བགྲངས་པ་ཡིན་ཙང་དེ་ནང་ལ་གསལ་པོ་བྱས་ནས་བགྲངས་ཡ་དེ་རེད་ག་རེད་ཟེར་ན་དོན་བྱ་བ་བཅུ་གཅིག་བཤད་པ་རེད་བ། བཅུ་གཅིག་པོ་དེ་ང་ཚོ་བགྲང་མི་ཤེས་ན་ཡང་འགྲིག་གི་མ་རེད་བ་ཀོ།

ངས་བརྗིད་པའི་གཉིས་པའི་དོན་བྱས་པ། ཁོ་བརྗིད་ཆགས་ཀྱི་སྒོ་ནས་གནས་ནུས་པས་བརྗིད་པའི་གཉིས་ཀྱི་འབྲེལ་དེ་བས་ཡིན་ན་ཁོ་ཡི་བརྗིད་པ་ལ་ཡང་སྤྱོད་པར་བྱེད་པ་དེ་ཅིས་མི་ཐ་དེ་ཞེས་བྱ། ཉག་ཉིག་ཅེས་ཟེར་བའི་དོན་བྱས་པ། ཁོ་དཔེར་ན་ཕ་མ་ཤི་བ་ལ་གསོད་པ་དང། ཕ་མ་ཡིན་ན་རང་གི་ཕྲུ་གུ་ཤི་བ་ལ་གསོད་པ་དང། ཡང་ན་ནི་ཁ་ཆུའི་འོག་ཏུ་སྐུ་ཤོར་བ་ལ་གསོད་པ་དང་ཡང་ན་ནི་ནད་ཀྱིས་མནར་བ་ལ་གསོད་པ་ཉག་ཉིག་ཅེས་ཟེར་ཏེ་ཁྱེད་དེ་ཚོ་ལ་དོན་བྱས་པ་དེ་ཅིས་མི་རེད། གཅིག་གཉིས་གསུམ་བཞི་ལྔ་རེ་བྱུང་བ།

སེམས་ཅན་གྱི་དོན་བྱེད་ཀྱི་ཚུལ་ཁྲིམས་ཟེར་དེ། བྱང་ཆུབ་ཀྱི་སེམས་ཀྱིས་ཀུན་ནས་བསླངས་པའི་སྒོ་གསུམ་གྱི་བྱ་བའི་བཀོད་ཀྱང་ཚང་མ་ཐམས་ཅད་དེའི་ཁོངས་སུ་གཏོགས་པ་ཤ་སྟག་རེད། བྱང་ཆུབ་ཀྱི་སེམས་ཀྱིས་ཀུན་ནས་བསླངས་པ་བྱས་ནས་ལུས་དགེ་སྦྱོར་ལ་གནས་པ་ངག་དགེ་སྦྱོར་ལ་གནས་པ། ཡིད་དགེ་སྦྱོར་ལ་གནས་པའོ་དེ་འདྲ་བྱེད་པ་ཡིན་ན་དེ་ཚང་མ་ཐམས་ཅད་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་རེད། དེས་ན་སོ་ཐར་གྱི་སྡོམ་པ་མ་བླངས་ཀྱང་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སོགས་ལ་བསླབས་ཏེ་རང་རྒྱུད་སྨིན་པའི་ཕྱིར་ཕྱིན་དྲུག་ལ་སློབ་ཅིང་དེ་ནས་གཞན་ལ་གང་ཕན་གྱི་སྤྱོད་པ་ལ་སློབ་པ་ནི་ཚུལ་ཁྲིམས་གསུམ་ལ་སློབ་ཚུལ་ལོ། ཟེར་ཚུར་བསྡུས་པ་ཡིན་ན་དེ་ནས་སོ་ཐར་གྱི་སྡོམ་པ་མ་བླངས་པ་ཡིན་ནའི། དགེ་བ་བཅུ། དགེ་བ་བཅུ་ཁོ་ན་ལ་སྤྱོད་ཅིང་མི་དགེ་བ་བཅུ་པོ་དེ་ཕར་སྤོང་དགེ་བ་བཅུ་ལ་སྤྱོད་ནས་དེ་ནས་དེ་ལ་གནས་བཞིན་པའི་སྒོ་ནས་རང་རྒྱུད་སྨིན་པའི་ཕྱིན་དྲུག་དང་གཞན་རྒྱུད་སྨིན་པར་བྱེད་པའི་བསྡུ་བ་དངོས་པོ་བཞི་ལ་སྤྱོད་པ་ཡིན་ན་དེ་ནི་ཚུལ་ཁྲིམས་རྣམ་གསུམ་ལ་སློབ་ཚུལ་དེ་ཚང་བ་རེད་གསུངས་པ། བཟོད་པ་ལ་སློབ་ཚུལ་ནི་བཟོད་པའི་ངོ་བོ་ནི་གནོད་བྱེད་དང་སྡུག་བསྔལ་ལ།

དེ་ལྟ་མུ་དེ་བས་ཀྱང་ཁོང་ཁྲོ་ཡོད་མོ་བས་བཟོད་པར་མི་ནུས་སྙམ་ན། སྐྱོན་བརྗོད་ལས། ས་སྟེ་དེ་དག་སྐུ་ཡོད་དུས་དེ་ཉིད་སྐུ་བའི་ག་ལ་ལ་སོང་ཚེ་ཚོང་གྱིས་བསྐུར་བ་ནི་ས་སྟེ་ཚོང་གྱི་གཡུལ་དུ་དོ་ཞེས་གསུངས་པ་བཞིན་རེད། འོ་དེ་འདྲ་ཅི་ནས་བསྒོམ་དགོས་རེད། ས་སྟེ་ཚོང་མ་ཚོང་གྱི་ནི། ཚད་མ་དང་རྡོ་བོར་བར་ཡོད་པ་ཡིན་ན་དེའང་བཟོད་ཀྱི་འདུག་དེའང་བཟོད་ཀྱི་འདུག་ཟེར་ནས་དེ་ལྷན་པར་རེ་བསྡད་པ་ཡིན་ན་ཁྱོད་འདང་དགོས་མ་རེད། རང་གི་ལྷུང་སྐུ་དེ་ལ་ནི་ལྷན་པ་ཡག་པོ་ཞིག་རྒྱབ་ནས་ཁྲག་པོ་ཡག་པོ་ཞིག་བཟོས་པ་ཡིན་ན་དེ་ནི་ས་སྟེ་ག་བར་བགྲོད་པ་ཡིན་ནའི་ཚད་མ་གྱི་གཟུགས་མ་རེད། ཧོང་ཐེ་ཐོང་གྱི་ཀོ་བ་ནི་ས་ཐེ་ཐོང་གི་གཡུ་དང་འདྲ། ས་ཐེ་ཐོང་གྱི་ཀོ་བ་ལྷས་ཁ་དྲོ་གི་ཀོ་བ་གྱི་སྡོང་བོ་མ་རེད་བ་འོ་དོད་དུ་སྤྱོད་པ་རེད། དེའི་ས་སེམས་ཀྱིས་ནི་མི་སོད་པ་དེ་ནང་ཁ་བཞི་ཡོད་བ་རེད་ནང་ཁ་བཞི་ཡོད་ས་རེ་རེར་ནི་ཁ་ཏི་བཅག་དགོས་བྱུང་སོང་ན་ཁྱོད་ནི་ལོང་ཡ་ཡོད་མ་རེད། རང་གི་སེམས་ཀྱི་སྐྱེས་བུ་བཏུལ་ཅིག་ནས་ནི་བཟོད་པ་དགོངས་ཐུབ་པ་བྱུང་སོང་ན་ཚང་མ་ཐང་གྱི་བདུད་ཚག་ཏུ་སྐྱེས་པའི་སྐྱེས་སྦྱོང་རེད། སྒྲ་བཏུལ་ནས། བཞི། ཁྲོ་ནས་ལས་ཀ་ཚར་རྒྱུ་གོང་བུ་ཟད་ནས།

ཕན་ཐོགས་གང་ཡང་ཡོད་མ་རེད། འོ་དེ་གསུངས་པ་རེད། དེ་ཡང་དང་པོ། གཞན་གཅིག་གིས་རང་ལ་གནོད་པ་བྱེད་ཁ་ཡོང་གི་ཡོད་ན་ཡང་རང་གི་སྐྱེ་བ་སྔོན་མ་ལས་ཅིག་མ་བསགས་ན་ཁོ་གིས་ང་ལ་གནོད་པ་དེ་ལྟ་བུ་བྱེད་ཀྱི་མ་རེད་བསམས་ཏེ་འདྲ་མི་བྱེད་བྱས་ནས་ནི་བཟོད་པ་སྒོམ་དགོས་རེད་ཟེར། དཔེར་ན་དབྱུག་པ་གཅིག་རང་ལ་གཞུས་པ་ཡིན་ནའི་དབྱུག་པ་གཞུས་མཁན་དེ་ད་ག་སེ། ནས། བྱས་པ་མ་ཡིན་པ་ཁོ་ཡི་རྒྱུ་དང་རྐྱེན་གང་ཡང་རུང་བ་ཅིག་བསྐུལ་བྱས་ནས་རང་ལ། རང་ལ་གནོད་པ་བྱེད་གར་ཡོང་པ་རེད་པ་རྒྱུ་ག་རེ་ཡི་དབང་གིས་བྱེད་པ་རེད་ཟེར་ན་རྒྱུ་ཉོན་མོངས་པའི་དབང་གིས་ཁོང་ཁྲོ་ལངས་བྱས་ནས་རང་ལ་དབྱུག་པ་དེ་གཞུས་པ་རེད་པ། དབྱུག་པ་དེ་གཞུས་པ་རེད་པ། གལ་སྲིད་ཁྲོས་པ་ཡིན་ན་ཁོ་ཡི་རྒྱུད་ཀྱི་ཉོན་མོངས་དེ་ལ་ཁྲོ་དགོས་རེད། ཉོན་མོངས་དེ་ཁྲོས་པ་མ་རེད་དངོས་སུ་ནི་ཁོ་གིས་ང་ལ་གནོད་པ་བྱེད་པ་རེད་ཟེར་གྱི་འདུག་ན་ཡང་ན་རང་ལ་གནོད་པ་བྱེད་མཁན་དེ་དབྱུག་པ་དེ་རེད་དབྱུག་པ་དེ་ལ་ཁྲོ་དགོས་རེད་ཨ་ནི་ཁོ་ལ་ཁྲོ། ཚུར་གཅོད་ཡོད་མ་རེད། དངོས་སུ་ང་རང་ཚོ་ན་ཚ་གཏོང་བྱེད་རྒྱུ་དེ་གཡོས་པ་དེ་རང་ལ་ཞུས་པ་ཡིན་ས། ཇོ་པ་དེ་གྱིས་རང་ན་ཚ་གཏོང་བ་རེད་བ་ཇོ་པ་དེར་ཕྱོགས་བསྐོར་བ། ཨ་ཇོ་པ་དེ་ཀོ་བ་པོ་ཡོད་རེད་ཇོ་པ་གང་རང་གྱི་ངང་ཞོ་ཁ་ཡོང་བ་མ་རེད་ཟེར་གྱི་འདུག་ན། ཡང་ན་ཁོ་ཡང་ཀོ་བ་པོ་ཡོད་རེད་ཁོ་ཡིས་ཀྱི་ཉོ་མོ་ཅི་ལ་ཁྲོ་བསྐོར་བ་མ་གཏོགས་ཁོ་ལ་ཚུར་གཅོད་ཡོད་མ་རེད། ལྟོས་སོ་བལྟ་ཤི། བལྟ་བ་བྱེད་པ་དེ་ཡིས་ན་ཨ་ནི་ཁྲོ་ས་ག་ཡ་ཡོད་མ་རེད་བ་ཁོ། ཁོ་ནི་ཉོ་མོ་ཡོངས་ཀྱི་སྐུ་བཞག་རེད།

བདག་གིས་སྔོན་ཆད་སེམས་ཅན་ལ་ནི་དེ་འདྲ་བའི་གནོད་པ་བྱས་པ་ལ་བརྟེན་ནས་ད་རེས་གནོད་ལས་ཀྱི་འབྲས་བུ་དེ་དེ་ལྟ་བུ་རང་ཉིད་ལ་སྨིན་པ་རེད། དེ་ལ་ནི་གཞན་ལ་ཁྲོ་བའི་རྒྱུ་མཚན་གང་ཡང་ཡོད་མ་རེད་གལ་སྲིད་ཁྲོ་གི་འདུག་ན་རང་གིས་རང་ལ་ཁྲོ་དགོས། རང་གིས་རང་ལ་ཁྲོ་དགོས་ག་རེ་རེད་ཟེར་ན་རང་གིས་ལས་དེ་ལྟ་བུ་མ་བསགས་ན། ཨ་ནི་ཁོ་གིས་གནོད་པ་དེ་ལྟ་བུ་ཡོང་གི་མ་རེད་པ། རང་གིས་གནོད་པ་བྱས་པ་ལ་བརྟེན་ནས་ཚུར་གནོད་ལན་དེ་རང་ལ་འབྱུང་བ་རེད་པ་ཚང་མ་གནོད་པ་བྱས་པ་ལ་བརྟེན་ནས་རང་ཁྲོ་བ་ཡིན་ན་རང་གི་ལས་དེ་ལ་ཁྲོ་དགོས་རེད། ཨ་ཏོ་སི་ཁྱི་ཡིན་པས། སྟོང་འདི་གང་ཟག་མེད།

དཔེར་ན། ཁྲོ་ཡང་འབྱུང་པོས་ཟིན་པ་ལ། སྨན་པ་འཁྲུག་པར་མི་བྱེད་ལྟར་ཟེར་བཞི་བརྒྱ་པ་ལས་གསུངས་པ་རེད་པ། དཔེར་ན་འབྱུང་པོ་མི་མ་ཡིན་དེ་ཚོ་ཡིས་ཟིན་བྱས་ནས། མི་མ་ཡིན་དེ་ཚོ་ཡིས་ཟིན་བྱས་ནས་ཁོ་སྨྱོན་པ་ཆགས་པ་རེད་པ། ཁོ་སྨྱོན་པ་ཆགས་བྱས་ནས། རང་ལ་ཉེས་རྡུང་གཏོང་གར་ཡོང་གི་འདུག་ན། ཁོ་ལ་ཁོ་ཡིས་ཚུར་གཅིག་གཞུས་སོང་ན་རང་ཡང་ཕར་གཅིག་གཞུས་དེ་འདྲ་བྱེད་དགོས་ཡོད་མ་རེད་བ་ཁོ་ག་རེ་རེད་ཟེར་ན་ཁོ་དབང་མེད་རེད་བ། ཁོ་ཡང་དེ་འབྱུང་པོ་ཡིས་ཟིན་ནས་རང་དབང་མེད་པ་བྱས་ནས་གུ་གཞུག་མ་གཞུག་བྱེད་ཀྱི་བ་རེད་བ་ཁོ་ལ་གཅིག་ལན་གཉིས་ལན་བྱེད་ཀྱི་བསྡད་པ་ཡིན་ན་མི་སྐྱོ་པོ་ཞིག་བྱེད་རེད་བ།

གློ་བུར་དུ་ཁོ་བསིལ་བ་བོར་བ་མ་གཏོགས་ནམ་མཁའ་ལ་དེ་ལྟ་བུ་ནས་ཁྲོ་རིགས་ཡོད་མ་རེད་ནམ་མཁའ་རང་བཞིན་དེ་ནི་དག་པ་རེད་པ། རང་གི་དོན་དུ་སྐྱེས་པ་རེད། གཞན། བཟོད་པ་དགོངས་རྒྱུ་མང། གནོད་བྱེད་མང་ན་བཟོད་པ་སྒོམ་རྒྱུ་མང་བས་གནོད་བྱེད་དེ་ནི་རང་གི་བཟོད་པ་འཕེལ་བའི། གྲོགས་སུ། སོང་དགོས་པ། ཇོ་བོ་འདོད་ཚུལ། རྒྱལ་པོ་ཨ་སོང་དགའ་བར་བྱ་བའི། ཨ་ཙར་གཤིས་ངན། གཤིས་ངན་ཞིག་རྒྱུན་དུ་བསྟེན་པར་དེ་འདྲ་ཡིས་མི་འཐད་པར། མི་འཐད་པར་ཞུ་ཞུས་པ། ཇོ་བོ་ཡི་འདོད་ཚུལ།

དེ་ནས་རང་དོན་རྐྱང་པར་སྒྲུབ་པའི་དེ་ནས་ཉན་ཐོས་ཡང་དེ་ནས་གཞན་ལ་གནོད་པ་བྱེད་རིགས་ཀྱི་མ་རེད་པ། གཞན་ལ་གནོད་འཚེ་སྤོང་དགོས་རེད་པ་གཞན་ལ་གནོད་འཚེ་སྤོང་བྱས་ནས་ཁྲོ་བ་རིགས་ཀྱི་མ་རེད། དེ་ཁྲོ་བ་མི་རིགས་ན་བདག་དེ་ནས་ཐེག་ཆེན་པ་ཁས་འཆེ་བ་ཡིན་པས་སེམས་ཅན་ཐམས་ཅད་ཀྱི་དོན་སྒྲུབ་ཀྱི་ཡོད་ཟེར་ནས་བཤད་ཀྱི་བཤད་ཀྱི་བྱེད་ལས་ད་ལྟའི་སེམས་ཅན་རང་ལ་གནོད་པ་བྱེད་གར་ཡོང་ན་དེ་ལ་ཁྲོ་ན་མི་རིགས་པ་རེད། སྡུག་བསྔལ་དང་ལེན་གྱི་བཟོད་པ་ནི། དེ་ནས་བདེ་བ་ལ་མ་ཆགས་པར་མ་ཟད་སྡུག་བསྔལ་ལ་རྒྱན་དུ་མཐོང་ནས་སྨན་ལྟར་བསྟེན་པ་ཞིག་དགོས། སྡུག་བསྔལ་དང་ལེན་གྱི་བཟོད་པ་ཟེར་དུས། སྡུག་བསྔལ་མེད་པ་ཡིན་ན་སྡུག་བསྔལ་དང་དུ་བླངས་ནས་རང་ལ་སྡུག་བསྔལ་འཚོལ་གར་འགྲོ། སྡུག་བསྔལ་དེ་མྱོང་རུ་སྐྱོབ་པ་སྟེ། དེ་དང་དུ་བླངས་པ་སིང་རུ་ཨ། ད་དེ་ཨ་ནི་གནོད་བྱེད་ལ་ཇི་མི་སྙམ་པས་རང་ལ་གནོད་སྐྱེལ་བྱུང་སོང་ན་ཁོ་ལ་ཨ་ནི་གནོད་ལན་མི་འཇལ་བ། གནོད་ལན་མི་འཇལ་བ་བྱས་ནས་ཁོ་ལ་ཕན་པ་འབའ་ཞིག་སྒྲུབ་དགོས་པ་དེ་རེད་པ། ད་ལྟ་དེ་ཡིན་ན། རང་ལ་གནོད་སྐྱེལ་ལ་སོགས་པ་དེ་ཚོ་མ་བྱུང་བ་ཡིན་ན་སྡུག་བསྔལ་དང་དུ་བླངས་ནས་འཚོལ་གར་འགྲོ་དགོས་རེད། མི་དེ་བ་ཞིག་དགོས། ཆོས་ཀྱི་ཕྱིར་དཀའ་སྤྱད་བཟོད་པ་དང། གཞན་ཡང་ནང་ཚགས་དང་མི་འདོད་པའི་སྒྲ་དང་ཐ་ན་སྨན་ལོང་གཅིག་ཏུ་སྔར་སོང་རྒྱང་ཡང་སྔ་རབས་སློང་ཆུང་གི་སྐབས་སུ་ཞུས་པ་བཞིན་དེ་ཐམས་ཅད་ཆོས་ཀྱི་གྲུས་སུ་བརྒྱུད་དེ། ལས་ཉིད་བསྲེས་པའི་རྒྱུད་བསགས་པ་དང། རྒྱུད་གསུངས་པ་དང་དེའི་དཔག་སྟེ་གཞན་ལ་ཉིད་བརྩི་བ་དང་ཁུ་བའི་བཅོས་གསུངས་བ་གསུངས། བཅོས་གསུངས་པ་གསུངས་པས་ནི་བཟོད་པར་བྱས་ཟེར། དཔེར་ན་ཐ་ན་ཆ་བཞག་གི་ཡིན་ན་ནང་ཚགས་སུ་ནང་ཚགས་ཀྱིས་བྱང་པ་ཡིན་ན་ཡང་དེ་གསང་ལོང་གཏོང་དགོས་རེད། ལས་ཉིད་ཀྱི་འབྲས་བུ་བསྲེས་པས་ནི་རྒྱུད་ལས་མཐོང་ཞེས་ནི་ད་སྔར་ལས་ཉིད་ཀྱི་འབྲས་བུ་བསྲེས་གསུངས་སོ་ནམ་ཅི། ཡང་ན་ནི་དེ་ལ་དཔག་བྱས་ནས་སེམས་ཅན་གཞན་ཡང་དེ་ལྟ་བུ་སྡུག་བསྔལ་བ་ཡོང་གི་རེད་བསམ་བསམ་སྙམ་བྱས་ནས། སེམས་ཅན་གཞན་ལ་སྙིང་རྗེ་བསྐྱེད་པ། ཡང་ན་འཁོར་བ་ན་བསྡད་ཕྱིན་ཆད་དེ་ལ་དེ་ལྟ་བུ་ཞིག་མ་གཏོགས་ཡོང་གི་མ་རེད་དེ་མི་འདོད་ན། འཁོར་བ་ལས་བྲལ་དགོས་རེད་ཟེར། ཨ་དེ་འདྲ་བསམ་བློ་གཏོང་བ། ཡང་ན་ནི་སྔར་གྱི་ནི་རང་གིས་བསགས་པའི་ལས་ཀྱི་འབྲས་བུ་རང་ལས་བོར་བ་རེད་བསམ་བསམ་སྙམ་བྱས་ནས། དགའ་བ་སྒོམ་པ་ཨོ་དེ་འདྲ་བྱེད་དགོས་རེད་ཟེར། སྡུག་བསྔལ་བྱུང་བ་ན་ཕྱི་མ་ངན་སོང་དུ་མྱོང་དགོས་པའི་སྡུག་བསྔལ་གྱི། ཁྱོད་ཀྱིས་མི་གཅིག། མི་གཞན་གྱི་ངོ་ཆེན་ལ་སོགས་པ་དེ་ཚོས་རྐྱེན་བྱས་ནས། རྒྱལ་པོ་བརྒྱད་ནི་སྲོག་ཐོག་མ་བཏང་བ་བྱས་ལག་པ་ཡ་གཅིག་བཅད་ནས་བཞག་པ་དེ་ཁོ་ཡི་དངོས་གནས་ཀྱི་བྱས་ན་སྡུག་བསྔལ་རེད་བ། སྡུག་བསྔལ་མ་གཏོགས་ཡོད་མ་རེད་གང་ཟག་གང་ལ་ལྟོས་ནས་ཁོ་བདེ་བ་ཞིག་མྱོང་གི་རེད་བ་བདེ་བ་ག་འདྲ་མྱོང་བ་རེད་ཟེར་ན། ང་སྲོག་ཐོག་ལ་འགྲོ་ཡ་རེད་བ། ང་སྲོག་ཐོག་ལ་འགྲོ་ཡ་རེད་གཏན་འཁེལ་ཚར་བ་རེད་མི་གཞན་གྱི་ངོ་ཆེན་ལ་སོགས་པ་དེ་ཚོའི་བཀའ་དྲིན་ལ་བརྟེན་ནས་ང་ལག་པ་ཡ་གཅིག་བཅད་ནས་བཞག་པ་ཡིན་ན་ལག་པ་ཡ་གཅིག་བཅད་པ་དེ་སྡུག་བསྔལ་ལ་མི་བརྩི་བར་བྱས་ནས་བདེ་བ་དེ་ལ་བརྩི་དགོས་ཀྱི་རེད་བ། བརྩི་དགོས་ག་རེ་རེད་ཟེར་ན་སྲོག་གི་དོད་དུ་ལག་པ་ཡ་གཅིག་བཅད་བྱས་ནས་ཐར་བ་རེད་བ་ཁོ་སྲོག་ལས་ཐར་བ་རེད་བ་དེ་ཡིས་དགའ་བ་སྒོམ་གྱི་རེད་བ།

དང་དུ་ལེན་དེ་ག་རེ་རེད་ཟེར་ན་སྤྱིར་ར་ན་ཚ་ལ་སོགས་པ་དེ་ཚོ་ཡར་དྲག་པའི་ཆེད་དུ། ཡར་དྲག་པའི་ཆེད་དུ་རང་གི་སྡུག་བསྔལ་ཆུང་ངུ་དེ་ཡིན་ན་བཟོད་པ་བྱས་བྱས་ནས་དང་དུ་ལེན་པ་རེད་བ། དེ་ནང་བཞིན་བྱས་བྱས་ནས་དམྱལ་བ་ངན་སོང་གི་སྡུག་བསྔལ་མྱོང་རྒྱུ་དེ་ཚེ་འདི་ལ་སྨིན་པ་ཡིན་ན་དེ་ནི་དེ་བས་ཀྱང་དང་དུ་ལེན་བླང་དགོས་རེད། ཚེ་འདི་ལ་ནི་མིའི་སྡུག་བསྔལ་ཙམ་མ་གཏོགས་ཡོད་མ་རེད་བ་ག་ཚོད་ཆེན་པོ་ཡིན་ན་མིའི་སྡུག་བསྔལ་ཙམ་རེད་བ། འོ་དེ་དང་དུ་བླང་དགོས་རེད། མོད། ནི་གོ་བྱེད་པར་བཟོས་ཀྱི་རེད། དེ་ཡི་སྐབས།

སེམས་ཅན་གཞན་ལ་དཔག་བྱས་ནས་སེམས་ཅན་གཞན་ཡང་རང་དང་འདྲ་བ་དེ་ལྟ་བུ་མྱོང་གི་རེད་བསམ་བསམ་སྙམ་བྱས་སྙིང་རྗེ་བསྐྱེད་པ། སྡུག་བསྔལ་མི་འདོད་པ་ཡིན་ན་སྡུག་བསྔལ་གྱི་རྒྱུ་སྒྲུབ་རྒྱུ་ཡོད་མ་རེད་ཟེར་ནས་སྡིག་པ་ལ་འཛེམ་པ། དགེ་བ་ལ་དགའ་བ་འདི་འདྲ་བྱེད་ཀྱི་རེད་ཟེར་དེ་ཚང་མ་ད་གིན་སྡུག་བསྔལ་གྱི་ཡོན་ཏན་ཤ་སྟག་རེད་ཟེར་ཞེས་གསུངས་དེ་རེད་མ་ཟེར་རབ། དེ་ནས་ང་རང་ཚོ་འཕགས་པའི་རིགས་བཞི་ལ་གནས་དགོས་ཟེར་གྱི་རེད་བ་འཕགས་པའི་རིགས་བཞི་ལ་གནས་དགོས་ཟེར་ཏེ་ད་ལྟ་ཉིད་ནས་ལག་ལེན་ལ་བསྟར་རྒྱུ་ཡོད་པ་དེ་འདྲ་རེད་བ་ང་རང་ཚོ

ནི་ཡིན་ནས་ནི་བཟང་པོ་དེ་འདྲ་མེད་པ་ཁྱེད་རང་གི་ལུས་ལ་མི་གནོད་ཙམ་གྱི་ནི་ཤིང་དྲུང་དང། དེ་འདྲ་མེད་པར་བྲག་ཐོག་ཏུ་ཤིང་དྲུང་གི་འགྲམ་དུ་གནས་ནས་འདྲི་བདེ་གི། དེ་འདྲའི་ཆུ་ལ། དེ་ནི་བཟོད་པ་སྒོམ་པ་ཡིན་ན། ཡང་སྡུག་བསྔལ་དང་ལེན་གྱི་བཟོད་པ་ཟིན་གྱི་རེད། དེ་མ་བྱུང་ན་ཟས་ནོར། ཟས་ནོར་ལ་སོགས་པ་ལྷག་པ་ཞིག་འདོད་དེ་རྒྱུ་ནོར་སྤེལ་བའི་ཐབས་བྱས་བྱས་ནས་ཆོས་མི་བསམ་པར་མི་ཚེ་དོན་མེད་དུ་འདའ་བ་ལས་མ་འདས། དེ་ཆོག་ཤེས་མ་སྐྱེས་བྱས་ནས་དེ་ནི་དེ་ལས་ལྷག་ཙམ་ཞིག་དགོས་དེ་ལས་ལྷག་ཙམ་ཞིག་དགོས་ཟེར་ན་མི་ཚེ་ཁོ་རང་ནི།

མི་འཇིགས་པའི་སྐྱབས་ཀྱི་སྦྱིན་པ་གསུངས་དེ་ཡོང་གི་རེད་བ། དེས་སེམས་ཅན་ལ་བདེ་བ་གཏོང་བ་དེ། ད་གིན་ནང་བཞིན་བྱས་ནས་ནི། དེ་ལྟ་སྟེ་བདེ་བ་བདེ་བ་དང་ལྡན་པར་ཤོག་བསམ་བསམ་སྙམ་བྱས་པ་ཡིན་ན་དེ་ནི་བྱམས་པའི་སྦྱིན་པ་སེམས་ཉིད་དེ་འབྱུང་བར་གྱུར་ནས། དེ་ནི། སྦྱིན་པ་རྣམ་པ་བཞི་པོ་དེ་དུས་རྟག་ཏུ་ང་ཚོས་བྱེད་དགོས་པ་དེ་ཁས་ལེན་བྱས་ཡོད་རེད་བ། སྦྱིན་པ་རྣམ་བཞི་རྟག་ཏུ་སྦྱིན་གསུངས་ཡོད་རེད་བ། དེས་ན་སྦྱིན་པ་རྣམ་བཞི་པོ་དེ་ཚང་མ་ད་ང་ཚོས་ལག་ལེན་ལ་འགེལ་རྒྱུ་ཡོད་པ་མ་གཏོགས། ས་གནས་ཀྱི་བྱང་ཆུབ་སེམས་དཔའ་ཚུལ་ནོ།

དོན་བྱ་བ་རྣམ་པ་བཅུ་གཅིག་ལ་སོགས་པ་དེའི་སྒོ་ནས་བྱེད་པ་དེས་ན། དེ་ནས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཟེར་དེ་ཡང་ང་ཚོས་བྱེད་རྒྱུ་ཡོད་པ་ཤ་སྟག་རེད། བཟོད་པ་རྣམ་པ་གསུམ་པོ་དེ་སྡུག་བསྔལ་གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་ཟེར་མཁན་དེ་ང་ཚོ་དུས་རྟག་ཏུ་ཡོང་གི་རེད་པ། ཚུར་ཚིག་ངན་ཁ་ངན་དང་ཚིག་ངན་ལ་སོགས་པ་སྨྲ་བ་རང་ལ། མ་ཉེས་ཁ་གཡོགས་བྱེད་པ་ལ་སོགས་པ། དེ་འདྲ་རང་ཡང་གཞན་གྱིས་རང་ལ་གནོད་པ་ག་རེ་བྱེད་ཁ་ཡོང་གི་ཡོད་ན་ཡང། དེའི་ཕར་གནོད་ལན་མི་འཇལ་བར་བྱེད་པ་དེས་ན། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་ཟེར་གྱི་རེད་པ། ད་སྡུག་བསྔལ་དང་ལེན་གྱི་བཟོད་པ་ཟེར་མཁན་དེ་ང་ཚོ་ཆོས་རར་འགྲོ་བའི་དུས་སུ་གྲོད་ཁོག་ལྟོགས་པ་དང།

དཀོན་པ་ཡོད་ཟེར་སྐྱོན་བརྗོད་ཆེན་པོ་ནི་སྲུང་འཁོར་དེ་ཡིན་པ་རེད། གཞན་གཉིས་པོ་ནི་ཀུན་ཏུ་སྦྱོང་དུ་ཡོད་ཟེར་ད་སྡུག་བསྔལ་དང་ལེན་གྱི་བཟོད་པ་དང་ཆོས་ལ་ངེས་སེམས་ཀྱི་བཟོད་པ་དེ་གནོད་བྱེད་ལ་ལྟོས་མི་དགོས་པ་ཅིག་དུས་རྟག་ཏུ་དཔེ་ཡོང་གི་རེད། དུས་རྟག་ཏུ་སོ་སོའི་སྡུག་བསྔལ་དང་ལེན་བྱེད་པ་དང་ཆོས་ལ་ངེས་སེམས་བྱེད་པ་དེའི་ཟེར་ན་ཡོང་གི་རེད། བཀའ་ཆོས་ཀྱི་དུས་སུའང་ཆོས། རྒྱུན་རིང་བ་སོགས་བཟོད་པ་བྱེད་དུ་ཡོད་ཟེར། དཔེར་ན། འོ་རེད། སེམས་རྩེ་གཅིག་ཏུ་ཉན་ནས་དོན་སེམས་པ་དང། ཚོགས་ཆོས་ར་འགྲོ་བའི་སྐབས་ལུས་ཀྱི་སྤྱོད་ལམ་སོགས་ཀྱི་བཀྲེས་སྐོམ་བཟོད་ལ།

བཞི་པ་བརྩོན་འགྲུས་ནི་བརྩོན་གང་དགེ་ལ་སྤྲོ་བའོ་ཞེས་དགེ་བའི་བྱ་བ་ལ་སྤྲོ་བ་ནི་བརྩོན་འགྲུས་ཀྱི་ངོ་བོ་ཡིན། དེས་ནི་དགེ་བ་གང་ཡང་མཐར་ཕྱིན་པར་བྱེད་པའི་ཐབས་མཆོག་སྟེ། བརྩོན་འགྲུས་ཟེར་མཁན་དེ་དགེ་བ་ག་རེ་བྱས་པ་ཡིན་ནའི་དེ་མཐར་ཕྱིན་པ་དེ་བརྩོན་འགྲུས་ཀྱིས་བྱེད་ཀྱི་རེད། མདོ་སྡེ་རྒྱན་ལས། དགེ་བའི་ཚོགས་ཀྱི་ནང་ན་བརྩོན་འགྲུས་མཆོག་དེ་ལྟར་དེ་ལ་བརྟེན་ནས་དེ་རྗེས་འཐོབ། བརྩོན་འགྲུས་ཀྱིས་ནི་མོད་ལ་བདེ་གནས་མཆོག་དངོས་གྲུབ། འཇིག་རྟེན་འདས་དང་འཇིག་རྟེན་དང་བརྩོན་འགྲུས་ཀྱིས་ནི་སྲིད་སྤྱོད་འདོད་པ་དང་བརྩོན་འགྲུས་ཀྱིས་ནི་དག་པ་རབ་གྱུར་ཏེ། བརྩོན་འགྲུས་ཀྱིས་ནི་འཇིག་ཚོགས་འདས་ནས་གྲོལ་བརྩོན་འགྲུས་ཀྱིས་ནི་བྱང་ཆུབ་མཆོག་སངས་རྒྱས་ཞེས་བརྩོན་འགྲུས་ནི་དགེ་བ་ཀུན་གྱི་མཆོག་ཡིན་པ་དང་ཟེར། ད་བརྩོན་འགྲུས་མེད་པ་ཡིན་ན་དགེ་བ་ནི་གང་ཅི་ཡང་ཡོང་མ་རེད་པ། གང་ལ་ཡིན་ནའི་བརྩོན་འགྲུས་མ་བརྩམས་ན་ཡོང་ཡ་མ་རེད་པ། དེ་ལས་སངས་རྒྱས་ཀྱི་གོ་འཕང་མན་ཆད་འབྱུང་བ། ཅེས་པ་ལ་སོགས་པ་དེ་ཚོ་ངང་ངང་ཤུགས་ཤུགས་བྱས་ནས་དཔེ་སྤྲོ་བ་ཚོགས་བསྡུས་པའི་སྒོ་ནས་བྱས་མ་གཏོགས་བོང་བུ་དེད་ནས་ཡོད་ཀྱི་ནི། བོང་བུ་བ་ཀྱིས་བོང་བུ་དེ་བཞག་པའི་གཞི་བདག་འདྲ་མིན་བྱས་ཀྱི་ནི་དཔེ་ལག་པ་མི་ལ་འཇོག་པ་ཁྱེད་ཁྱེད་པ་ཅིག་བྱེད་དགོས་ཡོད་དེ་འདྲ་ཁྱོད་ནི་བྱེད་རྒྱུ་ཡོད་མ་རེད།

འཇིག་ཚོགས་ལ་ལྟ་བའི་ལྟ་བ་ལས་ཡང་གྲོལ་བ་ཡོང་གི་རེད་ཟེར་བརྩོན་འགྲུས་ཀྱིས་ནི་བྱང་ཆུབ་མཆོག་སངས་རྒྱས་ཟེར་ཐ་ན་ནས་སངས་རྒྱས་ཀྱི་གོ་འཕང་དེ་ཡང་བརྩོན་འགྲུས་ལ་བརྟེན་ནས་འགྲུབ་པ་རེད་ཟེར་སྤྲོ་སྲིད་ཡིན་པ་རེད། འཇུག་པར་ཡོན་ཏན་མ་ལུས་བརྩོན་འགྲུས་རྗེས་འགྲོ་ཞིང་ཞེས་གསུངས་དེས་ན་ཁ་ཏོན་སོགས་ཀྱི་ཚེ་བོང་བུ་ཆད་པ་གྱེན་དུ་འདེད་པ་ལྟར་མི་བྱེད་པར་དགེ་བ་ལ་སྤྲོ་ཤུགས་དྲག་པོས་འཇུག་དགོས་དེ་ལ་དང་པོ་ནས་ཆུང་རིམ་དང་ཉུང་རིམ་ནས་གོམས་པར་བྱས་ཏེ་བརྩོན་པ་ཇེ་ཆེར་ཇེ་ཆེར་བྱ། བརྩོན་འགྲུས་ཀྱི་བར་ཆད་ལེ་ལོ་རྣམ་པ་གསུམ་ལས་སྒྱིད་ལུག་པའི་ལེ་ལོ་ནི་ཟེར་ད་བརྩོན་འགྲུས་བར་ཆད་བྱེད་པ་དེ་ལེ་ལོ་རེད་པ་གཙོ་བོ་གཙོ་བོ་ལེ་ལོ་དེ་རེད། ལེ་ལོ་དེ་ལ་ཡང་དེ་ནས་སྒྱིད་ལུག་གི་ལེ་ལོ་དང།